ནི་ཨོམ། ཐི་ནོང་བདུད་རྩི་དུར་ནོང་པེ་ག་ཀ་བཀ། ནི་བན་བཟའ་གུ་རུ་གེ་པོ་གེ་བྲག་ཐང། ཨུ་ཅིན་གུ་རུ་རིན་པོ་ཆེ་གེ་པོ་གེ་གོམ་པེ་གོམ་ཐང་ཧང་ཏིན་གི་ལ་མོ་ག་ཀོར་གེ། ནི་བྱི་དོར་བདུད་ཐུར། ནི་ཤུན་བྷི་བེ་དང་ནི། ནི་སྐྱབས་མཆོག་བ་ཅ། ནི་ཐམས་ཅད་ཀྱི་རང། ནི་གླེགས་བམ་རང། ནི་དད་པ་དང་དམ་ཚིག་དང་ནང་དང་དོ་སྣང་ག་ཐུག་ངེས་ཨ་ནི་རང་ཉིད་ལེགས་པར་གནས་མཛད་སྣང་དུ་མའི་དང་ནི་ནི་ཅག་ཐུག་ངེས་རེ་བ་ཨ་ཅག་དང་ནི་ཞུ་ལས། ནི་ཨོམ། ཨུ་ཅིན་གུ་རུ་རིན་པོ་ཆེ་སྒོབ་ནི། བན་བཛྲ་གུ་རུ་བགྲང་པ་སྐམ་ནི། སྒོ་སྐྱབས་འགྲོ་དང་སེམས་བསྐྱེད་ཧན་ཏན་སྣང་མེད་ཁེ་ལེ་མོ། འབར་ག་གུ་རུ་རིན་པོ་ཆེ་མཁས་པོ་སྒོམ་པའི་སྒོབ་ཐང་ཧན་ཏན་གི་ལ་མོ།

ནི་རང་གི་དགེ་བ་ཧང་ཏེན་སྔོ་ལེ་མོ་ག་བསྐོར་གས། ནི་རྗེ་པེ་ཆ་དུར་ག་ཁུང་གཏུགས་ནི་རང་ཞུན་བི་བས་དང་ནི་ཞུན་བྱ། ནི་འོམ་པེ་ཆ་ཞོ། སྦྱིར་དང་སྙིགས་མ་ག་ཆོས་སྤྱད་ག་ནང་ག་ཨོ་ག་རང་གི་ནི་བུ་ནི་ཨུ་དུ་པེ་ཆ་བྱ་དང་ནི་ཞུ་ལི། ནི་པེ་ཆ་ག་ཚན་ཞོ། ཨུ་རྒྱན་རིན་པོ་ཆེ་གསོལ་འདེབས་སྤྱིའི་རྟེན་གྱི་གདངས་ནས་ཞུས་ན་དཔེ་ཆ་ག་ཚད་ཡིན་ཤོད་ལ། ངས་ཨོམ་ཨུ་ཐུག་དཔེ་ཆ་ཞིག་དབྱི་བི་གིས་མཛད་པ་གི་ལ་ཡ་དག་མཐའ་འདས་ནས་ལ། འཇམ་དབྱངས་མཁྱེན་བརྩེ་དབང་པོ་པདྨ་འོད་གསལ་མདོ་སྔགས་གླིང་པ་དང་ནི། ནི་བོད་གངས་ཅན་ག་ལྗོངས་ག་མཁས་གྲུབ་གཉིས་ལྡན་ག་བླ་མ་རྣ་མའི་བསམ་མེད་མཚན་ཉིད་དང་ལྡན་པ་ག་བླ་མ་དུར་བྱོན་མ་ལ་ནི་འུ་ནུ་བླ་མ་གི་རྩལ་སྣང་མཐོ་བ་ག་དཔེ་ཆ་གི་ཡོ་ལ་ད་ནི་ཞུ་ལེ། ནི་ཅི་ཨོ་ད་ག་དཔེ་ཆ་ག་ཁུང་གཏུག་ནི་ནི་ན་ཡི་པི་འཆ་བག་དང་ཆེ་དྲོ་བག་དད་པ་དང་དམ་ཚིག་འཆོ་བ་ད་སྣང་དང་དོ་སྣང་འཆོ་བ་ན་ཡི་པི་འཆ་དང་ཆེ་དྲོ་བག་ག་ནི་གུ་རུ་རིན་པོ་ཆེ་སྐོམ་དང་བན་བཛྲ་གུ་རུ་ཁེ་པོ་བྲང་ཐང་ག་སྐོར་གི་ཏིག་ཐང་དུར་ནི་ཤུན་བི་བེ་ད་ནི་ཤུན་བྱ་ནི་ཨོམ་དཔེ་ཆ་དགེ་བཤེས་བི་ནི་ཞུ་ཐག་ང་རང་གིན་ད་འདི་ནི་བུ། རིགས་མི་གྲོགས་མང་པོ་དུར་བཅའ་དང་ནི་ཞུ་ལས། ནི་རོག་དེ། ཤེལ་དགྲ་ག་དེ་ནུབ་ནི་ཤེལ་དགྲ་ག་དཔེ་ཆ་དེ་གཟིགས་ནི་ཞུ་ག་དགེ་སློང་བ་གི་ཨོ་ཆོན་དང་འདི་གཉིས་ལ་ནི་འུ་ནུ་དང་བསྟུན་མ་ག་དྲེ་ཤེས་ཕིན་ཕི་དང་སོ་སོ་དུ་རང་ལ་དང་ཞུ་ལས། ཤེལ་དགྲ་རང་མ་བཞུགས་ད་འདི་གཉིས་བུ་སྤྱིར་བཏང་ག་དཔེ་ཆ་མཁས་པོ་གཟིགས་ནི་དཔེ་ཆ་མཁས་པོ་གའི་ཁྱེད་ནི་ཐུན་དང་ཉམས་ལེན་གནང་ནི་ཨ་ནི་ཞུ་ག་མཆོག་སོ་བ་གིན་ད་འདི་གཉིས་བུ་འུ་ནུ་དང་བསྟུན་མ་ག་དྲེ་ཤེས་ཕིན་ཕི་དང་དུར་ལ་དང་ཞུ་ལས། ནི་འུ་ནུ་མ་འགི་བ་ནི་ཨོམ་སྤྱིར་བཏང་ཨེ་ཏེ་ནི་ཡི་གེ་སྟེ་ལྷག་པའི་རེ་ལ་མ་རེ་ལ་ཟླ་བ་དོར་ཆོས་ག་དད་པ་སྟེ་བུ་ད་ཟེ་རེ་སྐད་ནི་ཐུན་ཟླ་བ་སྟེ་ཕི་ལེ་ལམ་ནི་ནི་ལའི་ཟླ་བ་སྟེ་བུ་ཨ་ལེ་ཁེ་གང་སོ་སྔོ་བག་ཆོན་དང་འདི་ནི་བུ་འུ་ནུ་འུ་ནུ་དང་བསྟུན་མ་ག་ལུགས་སོལ་ག་ཐུ་ངན་ཨེ་ནི་དཔེ་ཆ་ཁེ་པོ་ཁེ་བྲེ་ཤེ་ཕིན་ཕི་ཐང་ལ་ད་ནི་ཤུ་ལེ་གང་ལྟར་ཀྱང། སངས་རྒྱས་ཀྱི་ཆོས་ཀྱི་འགྲེལ་བཤད་དག་གང་གཱའི་བུ་གའི་ཞོ་ན་ལོ་ཀ་ན་ཐན་གྱི་སློབ་མ་གྱི་བློ་དང་དབང་པོ་དང་བསམ་པ་དང་བསྟུན་ནས་འགྲེལ་བཤད་གའི་བུ་གའི་དྲ་མི་དྲ་མང་པོ་དུར་ཕི་ལེ་ཀ་ལ་དང་ནི་ཤུ་ལེ་ན་ལོ་ཀ་སེམས་དང་བསྟུན་མ་ནི། ནི་ཨོམ་འུ་ནུ་ག་ནང་གི་ནི་ཨོམ་ཇི་ཐི་ནོང་ཨུ་ཐུ་གུ་རུ་རིན་པོ་ཆེའི་སྒོམ་ཐང་དང་བན་བཟའ་གུ་རུ་གའི་བུ་གའི་བགྲང་ཐང་གི་སྐོར་གྱི་འགྲེལ་བཤད་ཞུ་ཅི་ཨི་བི་ཀ་ལུགས་སུལ་ཕི་ལེ་ཡ་དག་ཐ་འདི་ནི་ལ་བྱང་དང་བྱང་ལྟ་བུ་སོ་ངོ་མ་སེ་ཧན་བ་ཀ།

གཉིས་འོམ་དབྱེ་བ་རྣམ་པ་བསམ་དག་པ་གམ་ནི་གཉིས་འོམ་དབྱེ་བ་རྣམ་པ་བསམ་ག་ནང་གི་གཉིས་དབྱེ་བ་དང་པོ་ཧེ་པོ་ཞང་གི་ལས་དག་དང་དེ་གཉིས་ལ། གཉིས་ཨེ་ཏིན་ཨོ་ཐ་གུ་རུབ་ཅད་ག་ནང་གི། དཔེ་ཆ་ལྷག་པའི་མཁན་མཁན་གསུང་ངོ་དག་པ་དུར་ཞུགས་པོ་ཕེ་མེ། ཨོ་འུ་ནུ་དཔེ་ཆ་ལྷག་པའི་མཁན་མཁན་བ་ག་ལུགས་སུལ་ག་ཨ་ནི་ནི་ཇི་གུ་རུ་རིན་པོ་ཆེ་སྒོམ་ཐང་དང་བན་ཛ་གུ་རུ་གྲགས་ཐང་གེ་པོ་གེ་གཉིས་ཞུན་ཕི་བེ་དག་ཞུན་ཅག་ཝུ་ནུ་ཞོས་དབྱེ་བ་དང་པོ་གི་ལ་ན་དཔེ་ཆ་ལྷག་པའི་མཁན་ཁན་པ་ཀ་ལུགས་སུ་ལ་ནི་ཐུ་རུ་རུ་བཞིན་ཕུད་པས་ན། ཡ་ནི་ཨོམ་དབྱེ་བ་གཉིས་པ་ཞོ་དཔེ་ཆ་ལྷག་པའི་མ་མཁན་ཁན་ཏེ་བུ་ཞུགས་པོ་བྷེ་མེ་ཨའི་བ་ཀ་ཨོ་ཧ་གུ་རུ་བཅད་ཀ་ནང་ཀ་དཔེ་ཆ་ལྷག་པའི་རང་མ་མཁན་ཁན་ཏེ་བུ་ཞུགས་པོ་བྷེ་མེ་ཝུ་ནུ་བ་ཀ་ལུགས་སུ་ལ་ནི་གུ་རུ་རིན་པོ་ཆེ་གོམ་ཐང་དང་བན་ཛ་གུ་རུ་བྲང་ཐང་མཁན་པོ་བཞིན་ཕུད་པས་ན། ཨ་ནི་ཨོམ་ཨེ་ཨོ་གསུམ་པ་ཞུ། དཔེ་ཆ་ལྷག་དཔེ་བུ་མ་མཁན་མ་ག་ཁ་ཏ་ག་ནི་ཨོ་ནི་གེ། ཐུན་ཕེ་ལི་ག་དུས་ཚོད་བུ་མ་ནོང་པ། ཝུ་ནི་ཝུ་དིན་ཐུར་གེ་ནི་རི་མ་ཟི་མ་བར་ཁ་ས་ཀོན། དུས་ཚོད་ཁེ་པོ་ཁེ་ལའི་ག་རང་ཨ་ནི་དུས་ཚོད་ཆུམ་ནི་ན་མེ་ས་མེ་ག་བི་ཟི་ཨ་ནི་བཞུགས་ཆོ་བ་ག་སོང་ངོ་དེ་བུ་ཨོ་བྷི་མ་ཨེ་བ་ག་ཧོ་གུ་རུ་བྱེད་ག་ནང་ག།

ནི་བི་ཀོ་ལོག་པ་ཁན་ས་ག་ཏན་ཁེ་པོ་ཁེ་ཤོ་ཏིག་ཏང་དོར་ཁེན་ཏོང་ཁན་ས་ག་ཏན་གེ་ཏིག་ཏང་དོར་ཨིན་ཅི་ནིག་ཙིང་སང་ཕང་གི་མེ་སྤུ་ཨ་ནི་ཁེ་མེ་ཁེ་ལེ་ཁན་མ་མེ་བི་ལོ་བི་ཀོ་ལོག་པ་ཁན་ས་ག་ཏན་ཁེ་པོ་ཧེ་ཏིག་ཏང་དོར་མེ་སྤུ་ཨ་ནི་ནི་ཨོ་ནེ་གི་རང་ག་ཁེན་ཏོང་ངོ་པོ་ཁན་ས་ག་ཏན་ཁེ་པོ་ཁེ་ཤི་ཨིན་ཅི་ནིག་ཙིང་ཕང་སང་ཕང་དོར་གི་ཐེད་སྤུ་ཨ་ནི་གེ་ལོམ། ཀུན་ནུས་ལྟ་བུ་རྟ་རྣམས་པོ་ཨའོ་དུར་ཁེམ་དང་ནི་རང་ཁེ་པོ་ཨོ་ན་ཐུ་ང་རྣམས་པ་ཨ་ནི་ལང་མི་ཁེ་ལི་ཁེན་མ་མེ། རང་བསྟན་རྟ་ཁེམ་ནི་ལང་ཁང་ཁེ་པོ་ཨེ་ཤོ་རང་བསྟན་རང་ཕྱི་ལུས་ཅོས་ནི་རང་བསྟན་ང་རྒྱལ་ཅོད་པ་ག་ལུ་རྒྱུ་ཧང་རང་མང་གི་ལ། རང་བསྟན་ཐུན་ཕི་ལི་ག་དན་གི་རྟ་ཁེ་པོ་གི་རྣམས་པོ་ཨོ་ཨ་ནི་ཅོས་ནི་རང་ང་ལུས་པོ་ཁེ་པོ་གི་རྣམས་པོ་ཨ་ནི་ལང་མཐའ་འདི་ཉིད་ལ་ལུས་སུ་རྣམ་པ་ཀམ་རང་ནང་ག་རྩ་བག་རྣ་བ་ལས་ནང་ག་རྩ་བག་རྣམས་པོ་རི་ལ་ཀམ་རང་རང་སྟེ་དེར་སེམས་ཁད་པོ་ཀའི་རྣམ་སྨིན་བསམ་མིན་རྣམས་པོ་ཨ་ནི་དགེ་བ་ག་ད་ནི་རང་ག་སེམས་ཁད་པོ་ཀའི་རང་བཞིན་མོ་བ་དེང་ད་ནི་དགེ་བ་ག་ད་ནི་ལྐུགས་པས་རེ་བའི་རང་ག་སེམས་ཁད་པོ་ཀའི་གན་མ་གི་དུ་ད་རྣམས་པོ་ཨ་ནི་ཁེམ་ནི་ལང་མི་ཆེ་བ་རྒྱུ་མཚན་ཞུ་རང་ག་ལུས་སུ་རྣམ་པའི་ག

རང་གི་སེམས་ཁེ་པོ་ཁའི་ལྷོད་གླེགས་སྐྱིད་སྤུ་དུ་རིང་བར་ལ་སྐམ་ལ་རང་གི་སེམས་ཁེ་པོ་ཁའི་ནི་རང་གི་རྒྱལ་བ་ག་ད་ནི་སྨྱོ་ནི་གི་ལྐུགས་པི་རེ་བའི་མི་དེང་ད་ཁེན་མ་གི་དུ་འོ་ནི་ཨ་དི་གི་ཏན་ཁེ་མི་ག་མ་ནོར་བ་ནང་མི་ཁྱོ་ཞོ་ཧང་གི་རང་གའི་ཆི་ལུགས་གི་ལ་ཁེན་མ་མི་ཏན་ཁེ་པོ་ཁའི་ཁེན་ཏོང་ག་ལོག་ག་ཏིག་ཏང་ཐེ་པུ་ཨ་ནི་སྨྱོ་བི་ཀོ་ལོག་པ་ལོག་ག་ཏིག་ཏང་དུ་མེས་པུ་ཨ་ནི་གང་ལྟར་ཅང་རང་ཏན་ཧན་ཏན་བཞུགས་པ་གམ་ནི་སྣབས་ལ་མུ་འུ་ནུ་བཞུགས་པ་རྣམ་པ་དུར་རྟེན་འདི་རང་བཅོས་ནི་ནི་འོ་ན་ག་ཐུང་ཨ་གླེགས་མ་ནི་བཞུགས་བྱོ་ལྷོད་ལྷོད་ཨ་ནི་བཞུགས་བྱོ་བཞུགས་པ་ཐུར་ག་རང་ནི་ཐུར་མཁས་པོ་ཀའི་འགོ་བཙུགས་པའི་རྨ་ཁའི་ལ་གྱོད་ལམ་ལ་རང་སྟེ་ཀ་ལུས་སྤུ་སྟེ་ཏིག་ཏང་དུར་ཚིང་ཧང་སྟེ་ཁྲག་ནི་ནི་བི་བཀོ་ལོམ་གྱིས་ཨ་ནི་ལངས་དང། ནི་ག་དང་ཨེ་པ་དང་གཡོན་པ་ནི་ཚིང་མཁས་པོ་ཀའི་ནི་རང་སྟེ་ཀ་ཡོ་ལ་སྟོང་ཟིང་ག་ད་ནི་ཨ་ནི་སྦུག་ནི་ཨ་ནི་ཏིག་དང་སོ་ངོ་ཕྱི་ལུས་བག་གི་ཉམས་རྒན་སེ་ཨ་ནི་བཞུགས་པ་གམ་ནི་ཀོ་ལུམ་ཅི་ཨ་ནི་ལང་ནི་ཚིག་ངང་དེ་དག་སྲེག་སེ་ཨ་ནི་སྨྱོ་བ་ནི་གི་ག་དང་ནིག་ཚིང་ཏི་ཡོ་ལ་སྟོང་ཟིང་ག་ཐུང་ང་ད་ནི་སྦུག་སེ་ཨ་ནི་ག་དང་ཏི་དཀྲིག་སེ་ཨ་ནི་བཞུགས་ལ་མི་འུ་ནུ་ད་བུ་ཨ་ནི། ད་ཤུག་ཅོ། མེ་ནི་ནིག་ཙིང་སང་བང་དུར། ཨ་ནི། དུན་བུ་ནང་མེ་མ་ཧེ་ལ། ཧང་རང་ནོག་སང་མི་ལེ་མ་ཧེ་ལ། ནི་འོ་ན་ག་ད་འདུག་ང་དང་ལང་དང་རང་ང་ལུས་སུ་ཧེ་པོ་རྣམ་པོ། ཨ་ནི་རི་བོ་ཅོ་སྟན། ནི་འོ་ནི་གི་ཤོང་ཏེ་བུ་ཆབ་ཏེ། ཨ་ནི་ནང་ཁ་ཤོང་ཧེ་པོ་ཧེ་ཕིས་ཁ་དང་ཤོག་གི་ཕིས་ཁ་ཤོང་ཧེ་པོ་ཧེ་ཆབ་ཏེ། ཨ་ནི་ནང་ཁ་དང་འཇག་ནི་གང་ལྟར་ཅང

ངལ་གསོ་གནང་ཞོག། སེམས་ནང་ལུས་པོ་ནིག་ཅིང་རང་ཨོ་ན་ག་ཐུང་ང་ཏན་ཐུང་ང་ཏན་བཞུགས་ནི་སྒྲ་མི་སྒྲ་མནོག་སམ་མ་མི་བ་ཨ་ནི་གང་ལྟར་ཅག་རང་ང་སེམས་ཁེ་པོ་ཏིག་ཏང་དུ་ལྷོད་ལྷོད་དང་ལུས་པོ་པོ་ཏིག་ཏང་དུ་ལྷོད་ལྷོད་ག་ཐུང་ངེ་ཨ་ནི་ངལ་གསོ་གནང་ཞོག་ཁེན་མ་མེ་ཨོ་ནི་ངལ་གསོ་གནང་དེ་ཀེ་ཞོ་ནི་ཞོ་ནི་ཨོ་ནི་གི་ཐུན་ཕི་ལེ་ག་གོ་ཙུག་པེ་ནི་ཐུན་ཕི་ལ་གམ་ནི་པོ་དྲའི་རིགས་ཐུན་ཕི་ལེ་མང་པ་རང་ཏེན་ག་སེམས་ཁེ་པོ་ཀེ་རྣམ་པ་རང་སྤྱོད་པེ་ཁེ་ལི་གོ་ནི་ཨོམ་སེམས་ཁེ་པོ་ཀེ་རྣམ་པ་ཨ་ནི་སྤྱོད་པེ་ག་ཐབས་ཤེས་ཞོ་ཧང་ཏེན་ཅེ་དང་ནི་ལ་ཨོམ་ཆ་རང།

སྤང་ཐང་རང་གི་མཐའ་འདི་ནས་བུ། མནའ་མས་བསམ་མེད་ཀ་དགོས་གནས་ལ་མིང་ག་ཅན་པ་ག་ལེགས་ས་བ་ཨ་བ་ག་སྤང་ཐང་གྱོན་ལམ་ལ་སྔོན་དཔག་རང་གི་མཐའ་འདི་ནས་བུ་ནས་སྙོམས་འཐུང་མ་ག་སྔོན་ཟླ་བ་བཞི་པ་ལྔ་པ་ངམ་སུ་ཁེ་ལས་ག་གབ་ག་སྔོན་ལེགས་ས་བ་ཧང་དོ་རི་བོ་འཇའ་འུ་འདའ་བུ་སྔོན་ལེགས་ས་བ་ཨ་བ་གི་སྦུག་པ་ག་སྤང་ཐང་ནམ་མཁའ་དང་མཉམ་པ་ག་སྤང་ཐང་ཕྱི་ལུ་དུར། ནི་འོ་ན་ག་སྤང་ཐང་ཟུར་ཟུར་སྐད་དེ་བུ་ཤིང་རྣ་མེད་ས་མེད་གླེགས་ས་འོ་ག་ཤིང་ཤིང་ཤ་བ་བག་རང་གི་མཐའ་འདས་ནས་བུ་སྙོམས་ཆིག་ཆིག་ཨ་བ་ཨོ་མ་རང་སྙོམས་ཐུང་མཐའ་འོ་ག་ཤིང་ཤ་བ་བག་གི་ལོ་མ་ག་ཤིང་ཤིང་ཐུང་ཨ་བ་ཀ་རང་གི་མཐའ་འདས་ནས་བུ་ཁ་རྣམ་པ་སྣ་ཚོགས་པ་ག་ཁ། སྣ་མེད་ས་མེད་ཀ་ཀ་ལར་ལེགས་ས་བ་ཆུ་བ་མཚོ་འཕྲ་ལེགས་ས་བ་ཆུ་བ་གཟོབ་རྟ་ལེགས་ས་བ་ཆུ་བ་རྐན་ལེགས་ས་བ་ཨ་བ་འཇིགས་པ་ཀ་ཁ་བག་ནས་པ་ལེང་ཐེང་ཕུར་ནི་དང་ནི་སྤྱང་ཆོ་ཨོ་བ་སྟེ་སྣུག་ས་མེད་ལི་ཁེ་ལི་གི་བ་ལ་ནི་འོ་ན་ཤིང་ར་ཅི་ཁོ་མདང་སྤང་མདང་ནང་ནང་སྟེ་རང་གི་མདང་སྟེ་ནས་བུ་ནི་རི་དྭགས་སེམས་ཅན་དབུ་འཇའ་མི་གོ་ནི་ལ་མིང་ག་ཅན་པ་ཨ་བ་ལེགས་ས་བ་ཨ་བ་དབྱར་དབྱར་པ་ཨ་ནི་སྤྱང་ཆོ་བ་ག་ཤ་སྟེ་ཤ་བ་སྟེ་རི་བོང་སྟེ་འུ་མདའ་བུ་སེམས་ཅན་བག་ལེགས་ས་བ་སྤང་མདང་ནང་ནང་སྤྱང་ཆོ་ཨོ་བ་སྟེ།

སྙིང་ལྔ་པའི་ངམ་རང་གི་མཐའ་འདས་ནས་བུ་རྣམ་སྨིན་བསམ་མེད་ཀ་ཤོག་པོ་ཨ་ནི་ངམ་ཚ་བ་དང་བ་མང་གི་བ་ངམ་རང་གི་མཐའ་འདས་ནས་བུ་རང་གི་སྒྲོས་ཁེ་པོ་གི་བཟློག་པའི་རེ་བ་ཨ་བ་ཀ་ངམ་ལྕགས་ཀ་དང་བ་སྟེ་ཐུགས་བསམ་བཞེས་ནས་ནི་བུ་མདོག་ཨ་སྤང་ཐང་བར་ཀ་རང་གི་མཐའ་འདས་ནས་བུ་ལས་ལས་ཐེངས་ཏེ་ནི་རི་དེ་སྟེ་དཔེར་བུ། ཨ་བ་ལེགས་ས་བ་ཨ་བ་རང་ག་ལུས་བུ་ག་ཁེ་ལ་སྐམ་དང་ལུས་བུ་ག་སེམས་རང་ཤོ་དང་ཕིའོ་ཨོ་ག་རི་དི་ཤིང་ཤ་བ་བག་ཐམས་ཅད་རང་འགྲེང་མ་སྤང་དང་ག་སྔོན་བག་ཐམས་ཅད་རང་འགྲེང་མ་མེ་ཏོག་བག་ཐམས་ཅད་རང་འགྲེང་མ་མེ་ཏོག་བག་ཨ་ཡང་འུ་འདའ་བུ་ཨོ་ལེགས་ས་བ་ཨོ་བ་འགྲེང་མ་ཨོ་བ་ནི་རི་དི་དེ་བུ་ཨོ་བ་ཨོ་བ་དེ་ཐུགས་བསམ་བཞེས་ནི།

ཨ་མ་སྤིན་ཆ་ག་ཚ་ཅང་མ་འོང་པ་ག་འཆར་གཞི་འགོ་པ་ག་དཀའ་ངལ་འོ་མ་ག་གནས་སྟངས་མ་འགྲིག་པ་བག་ཐམས་ཅད་ར་ཡིད་ག་ང་ནི་གནས་སྐབས་ཚོར་རང་ཁེ་པོ་གེ་སེམས་ལྷེ་ལྷེ་ཨ་ནི་སྐྱིད་སྡུག་ཨ་ནི་རིན་བྷ་འཇག་གིོ་ལ་འདང་ནི་ཞུ་ལེ་ནི་བདུད་རྩི་ནོ་ཁན་པ་གི་འོ་ནི་ནང་ཞོ་ནི་གིོ་ལམ་ལ་ཐུག་ས་མུན་ད་བུ་ཞིག་ནི་ནང་ཞོ་ནང།

ནི་རང་ག་གཡོན་ལོ་ཀའི་ནི་ཚེ་ད་ད་ག་བཀའ་དྲིན་ཅན་ག་ཨ་མ་གི་རིག་པ་ག་ཚེ་རབས་འཁོར་བ་ཐོག་མ་མེད་པ་ག་ཨ་མ་བབས་ཐམས་ཅད་ར་རང་ག་གཡོན་ལོ་ཀའི་ལན་འགྲིག་པ་བྱ་དང་ནི། ནི་རང་ང་དགུ་བཀའ་ཞུ་ཚེ་ད་ད་ག་རང་ག་མ་ལེགས་པ་ཨན་ག་བ་ག་དགྲ་དང་བྱང་བཞི་སྡང་བའི་དགྲ་གནོད་པའི་བགེགས་པ་ཀྱིས་གཙེས་པ་ག་ཚེ་རབས་འཁོར་བ་ཐོག་མ་མེད་པ་ག་དགྲ་སྦྱང་བྱེད་དང་སྡང་བའི་དགྲ་དང་གནོད་པའི་བགེགས་པ་ཐམས་ཅད་རང་ག་དགུ་ཀ་ནས་ལན་འགྲིག་པ་བཅའ་ན་དང་ནི་ཐུགས་བསམ་བཞེས་ལེགས་བྱས་ལེགས་ཡོད་ལ་ནི་རང་ག་ཚིང་ལོ་ཀ་ཞོ་ཚེ་ད་ལྟ་ག་རང་ག་ཨ་ཕ་དང་ཨ་མ་ཐུར་གྱི་སྐྱེས་པ་ག་ཨ་སྟག་ནམ་ཨུ་ས་ནམ་ཀོ་ཏ་ནམ་པིན་ཆ་བག་གིས་གཙེས་པ་ག་ཚེ་རབས་འཁོར་བ་ཐོག་མ་མེད་པ་ག་པིན་ཆ་བག་ཐམས་ཅད་རང་ག་ཚིང་ལོ་ཀ་ནས་ལན་འགྲིག་པ་བཅའ་དང་ནི་གང་ལྟར་ཀྱང།

གཉིས་ཨོམ། ལྷ་ལ་ལྷ་འཆི་འཕོ་ལྟུང་ག་སྡུག་བསྔལ། ལྷ་མིན་ལ་འཐབ་རྩོད་ག་སྡུག་བསྔལ་མི་ལ་སྐྱེ་རྒ་ན་འཆི་ག་སྡུག་བསྔལ་དུད་འགྲོ་ལ་བླུན་རྨོངས་བཀོལ་སྤྱོད་ག་སྡུག་བསྔལ་ཡི་དྭགས་ལ། གཉིས་ཨོམ་ཧ་ཡ་བཀྲེས་སྐོམ་ག་སྡུག་བསྔལ་དམྱལ་བ་ལ་ཚ་གྲང་ག་སྡུག་བསྔལ་གང་ལྟར་ཀྱང་འོད་དུ་འཁོར་དུ་བཞུགས་མཁན་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་རང་སྡུག་བསྔལ་དང་དཀའ་ངལ་ཆེན་མོ་ཐུར་ག་ནང་ག་ལྕགས་སྙིང་བཏགས་པ་ག་སྡུག་བསྔལ་དང་དཀའ་ངལ་ཁད་པོ་ག་རང་གི་དྲིན་མི་རེ་བ་ཨ་ལེ་ཁི་ལེ།

བལྟས་ན་སྐྱིད་སྐྱིད་འདྲ་བའི་འཇིག་རྟེན་གྱི་ཕུན་ཚོགས་ཐོབ་ན་རང་རང་སྐབས་ཀྱི་སྡུག་བསྔལ་རེ་སྡུག་གོ་བཏང་ནས་ཨ་མདོ་དགེ་འདུན་ཆོས་འཕེལ་གི་གསུང་མ་ལ་མི་མགོ་གཉིས་ལ་སོང་འོག་པ་ཐམས་ཅད་རང་ག་རེའི་ཐུ་རེ་རེའི་བང་དུར་བག་ནས་ཕལ་ཏེ་ཐུ་རེ་རེའི་བང་དུ་བཅོས་ནས་མི་འོག་རྩ་དང་བག་རྩ་དེ་རིག་ནས། མི་འོག་རྩ་དང་བག་རྩ་དེ་རིག་ནས་མགོ་གཉིས་ལ་སྣ་མེད་ས་མེད་ག་སྐྱིད་པོ་དེ་ལྕགས་ཀ་དག་བ་ག་ག་དང་སྤྲོ་སྤྲོ་དེ་ལྕགས་ཀ་དག་བ་མཐོང་བྱ་དེ་གི་གཉིས་པོ། གཉིས་ཨོམ་ཐེ་རེ་སྦ་རེ་རང་སོ་སྔོ་རེ་རེ་རེ་རེ་ག་རང་བཏགས་ཤིང་ཅན་གཉིས་སོ་སྔོ་རེ་རེ་རེ་རེ་ག་རང་སྐྱིད་སྡུག་དེ་འཇིམ་ནས་སོ་སྔོ་རེ་རེ་རེ་རེ་གམ་ནས་ཀའོ་ཀོ་ཐུར་ཨན་འགོད་པའི་ག་སྐབས་ག་ལ་ཐམས་ཅད་རང་བཟའ་ལས་མ་བླངས་པ་ཆོས་ལས་ག་ཕའི་གིས་མ་བླངས་པ་ས་སྲབ་བཞིན་གིས་མ་བླངས་པ་ནི་ས་དང་སྲབ་བཞིན་ཆོས་ལས་ག་ཕའི་བཟའ་ལས་བྱ་མི་ག་བརླག་ཐ་རང་དེ་མཐའ་འདི་གཉིས་པོ་སོ་སྔོ་ག་མི་སྟོབས་གིས་བླངས་པའི་མར་པ་སོ་སྔོ་ག་མི་སྟོབས་གིས་བླངས་ནས་པོ་ནད་དང་ན་ཚ་གིས་མར་ནས་སེམས་སྐྱིད་པོ་དང་ག་ཚ་ནས་རང་མོ་བ། ངབ་ཀ་ཆོ་ལེ་ཀ་ཀི་ཏུ་མོ་ངི་རི་ཡི་ཕི་ཀ་མི་ནང་མོ་ཨོ་ཀ་ཐུ་ངི་མིང་གི་མིང་རི་ཧབ་ཏུར་ཤོ་བ་ཁོ་དང་ཧབ་ཏུར་ཆ་པ་ཀ་སུ་ངོ་པ་ཐམས་ཅད་ར་ནང་དུག་ཆོ་བ་ཅ་ཡ་ད་བཞི་ལེ། སྨན་ཁང་པ་ཀ་ཐམས་ཅད་རང་སྨན་ཁང་ཀ་སུ་ངོ་བ་ཀི་ཕུང་ཆུ་མ་ན་ཏོ་པ་ཀི་ཕུང་ཆུ་མ་ནི་དུར་ཁྲོད་ཐམས་ཅད་ར་ངམ་དང་བི་ནང་དག་པའི་མོ་ཨོ་ཀ་མི་སིང་ནི་མུ་གུ་ཤོ་ལེ་ཤོན་ས། གཉིས་གང་ལྟར་ཀྱང་གཟའ་ལས་བྱ་མས་མ་བླངས་པ་ཡས་ལས་ཡོག་པས་མ་བླངས་པ་སོགས་ངོ་ག་མི་ཐོབ་ཀྱིས་མ་བླངས་པ་མི་ཐུབ་ཀྱིས་བླངས་ནད་བུ་ནད་དང་ན་ཚ་གིས་ཐར་པས་མ་ན་བ་རིམས་རུ་ཕི་ནད་བུ་མ་དྲག་པ་སྨན་དཔྱད་ཨན་གོ་ནད་བུ་མ་དྲག་པ་ཐབས་ཤེས་ཧང་དང་ཧང་ད་བ་རང་ཨན་གོ་ནད་བུ་དྲག་པས་མར་པ་ག་ཨའི་སྟེན་གྱི་ཐོག་མ་ག་ནས་ཨའི་སྟེན་ག་ནད་འཁོར་ག་སོགས་ངོ་དང་རང་སྟེད་ག་མཇུག་མ་ག་ནད་དང་ནད་ལུགས་བག་ཆགས་རང་སྐྱོ་སེ་སེ་ཧང་ད་བུ་བྱ་ཡ་ད་ཞུ་ལས་འུ་ནུ་ལྟ་བུ་ཅོ་སི་སི་འགྲོ་བ་རིགས་དྲུག་སེམས་ཅན་འབག་ཐམས་ཅད་ཀ་ར་རང་རང་གི་སྔར་ག་ལས་དང་རྣམ་པར་སྨིན་པ་ག་སྟོབས་ཀྱི་ཐུན་མོང་མ་ཡིན་པ་ག་དཀའ་ངལ་ཚད་ལས་བརྒལ་བ་སེམས་ཀྱི་བཟོད་པས་མར་པ་གནོག་བསམ་མི་ལས་མར་པ་མིང་གི་སྒོ་སྟེ་མར་པ་ག་དཀའ་ངལ་ཚད་མ་འོ་དོར་ལྕགས་ཀྱུ་ལ་ད་བཞུ་འུ་ནུ་རང་ག་འཁོར་ག་ཆོ་ག་སེམས་ཅན་འབག་ཐམས་ཅད་རང་འཁོར་བ་སྡུག་བསྔལ་སྣང་ག་རྣམ་སྨིན་བསམ་མི་དཀའ་བ་བཅའ་ལ་ནི་དང་ནི་རང་ག་ལུས་སྲུ་ག་བ་སྤུ་ཐམས་ཅད་རང་ཟིང་ཟིང་ཨ་བ་མིང་གི་མིང་རི་རང་ཨོ་མ་ཤོན་ཁེ་ལི་ག་ཧ་ཡང་ལྕམ་པ་ཟླ་བ་ཨ་ནི་ར། ཁོ་དང་ཆད་པ་ག་ཐུག་ངེས་ཨ་ཉེར་དཀའ་ངལ་སྡུག་ངལ་ཁད་པོ་གི་དྲན་གསོ་གནང་མི་ཁེ་ལེ་ད་ནི་ཞུན་ཆ་ན། ཨོམ་ཨུ་ནུ་ད་བུ་དཀའ་ངལ་དང་སྡུག་ངལ་ཁད་པོ་གི་དྲན་མི་ཁེ་བ་རྒྱུ་མཚན་ཞུ་ཧང་གི་ལེ། ཧང་ག་ཕ་མདོག་པི་ཡ་དག་ད་འདི་ནི་ལ། ནི་རང་གི་འཁོར་དུ་འགོ་པ་རང་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་འགོ་བཏོག་བྱ་མི་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་ག་རང་དཀའ་ངལ་དང་སྡུག་ངལ་ཁད་པོ་རང་གི་སྨྲ་སེང་ནི་ལ་རོག་ཐད་པ་ག་སྙིང་རྗེ་མ་གཤེགས་པ་ནི་སྙིང་རྗེ་དུར་མ་གཤེགས་ད་འདི་ནི་ལ་རང་གི་ཆོས་ཧང་དང་ཧང་རང་སྒྲུབ་ད་འདི་ནི་བུ་རོག་ཐད་པ་ག་དགེ་བ་བསྔོ་ལེ་མ་ལ་མ་ནི།

པི་ཝུ་ནུ་པུ་རུ་སྐད། ཨེ་ཏིན་བ་ཀའི་འཁོར་སྐ། འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་ཡིད་དགའ་ཨ་ལི་ཁེ་ལི། ཨ་བ་ཙམ་དུར་གྱི་བུ་མ་འགྲིག་པ། རིགས་དྲུག་སེམས་ཅན་པ་ཐམས་ཅད་ཀ་ར་ཀང་ངལ་དང་སྡུག་ངལ་ཁད་པོ་རང་ག་མི་ཁ་གུབ་ཀ་པིག་ཅར་གོད་པ་པུར་སྐན་ཨ་ཉེ་རང་རང་གི་ཐོང་ནི་རོག་ཐེ་བ་ཀ་ཐོང་མ་ད་བུ་ཨ་ཉེ་རང་རང་གི་སེམས་ཀ་མི་ལི་ཁེ་ལི།

དཀོན་མཆོག་གསུམ་གྱི་རང་བཞིན་ལ། བདག་དང་འགྲོ་དྲུག་སེམས་ཅན་རྣམས། བྱང་ཆུབ་བར་དུ་སྐྱབས་སུ་མཆི། དང་ནི་སྐྱབས་འགྲོ་ག་ཚིག་ཞུ་འུ་ཐུག་གིའོ་ལ་དང་ནི་ཞུ་ལེ་ན། ནི་འོམ་རང་གི་ཚིག་ཁེ་པོ་ཁེ་འུ་ཐུག་སྐྱབས་འགྲོ་ག་ཚིག་ཁེ་པོ་གདོན་མ་གམ་ནི་རང་ག་འཁོར་ག་ཆོ་ག་འགྲོ་བ་རིགས་དྲུག་སེམས་ཅན་བདག་གི་རང་གིན་དང་འདི་ནི་བུ་འུ་རུ་རུ་རུ་རུ་རུ་ཐམས་ཅད་ཀྱི་རང་རང་གི་གདོན་མ་པུ་རུ་སིན་རོག་ཐིག་གི་བུ་གདོན་ཅ་ན་དང་ནི་ཐུག་ས་མོ་ནི་ཞེ་ལེ་ཁེ་ལེ་ན་ཁེན་མ་གི་དུ། སྙོམས་འུར་དུ་ལྕགས་སྒྲོག་ག་ཚིག་གདོན་མི་ག་སྐབས་ཀ་ཤོ། སྙོམས་རང་གི་ཧང་ཀེན་ཐུགས་བསམ་བཞེས་ལས་ཁེ་ལས་ཡ་དག་དང་འདི་ནི་ལ། སྙོམས་རང་རང་ས་གི་དད་པ་སྐྱེ་ཐ་བ་དང་རང་རང་ས་ཆོས་བཞུན་ཐ་བ་ག་རྩ་བའི་བླ་མ་ཐུར་རེ་ལྕགས་མེ་རང་ས་ག་རྩ་བའི་བླ་མ་ཆོས་ཧང་དང་ཧང་རང་གྲུབ་མྱོས་པོ་རང་ག་རྩ་བའི་བླ་མ་གད་པོ་གི་རྣམ་སྲས་མེ་གད་ཆུ་ལུག་གི་ལ་ཁན་མ་མེ། སྙོམས་རང་ག་རྩ་བའི་བླ་མ་ད་ག་གད་པོ་གད་ཤོ། སྙོམས། སངས་རྒྱས་ཐམས་ཅད་དགའ་སྙོམས་སྤྲུལ་པ་བུ་ནི། རང་དེ་ཀ་རྩ་བའི་བླ་མ་གའི་གྱི་ལ་ཧན་དང་གིའོ་ལ། འདས་པའི་སངས་རྒྱས་ཐམས་ཅད་དགའ་སྤྲུལ་པ། ད་ལྟ་སངས་རྒྱས་ཐམས་ཅད་དགའ་རྒྱལ་ཚབ། མ་འོངས་པ་སངས་རྒྱས་ཐམས་ཅད་དགའ་བྱུང་ཁུངས་ཞུ་དབྱི་པི་གི་ལའི་དག་ཐ་འདི་ནི་ལ་ནི་རང་དེ་ཀ་རྩ་བའི་བླ་མ་གའི་གྱི་ལ་ན་ཧན་དང་ནི་གིའོ་ལ། མཁན་མ་གི་དུ། སྙོམས་རང་ག་རྩ་བའི་བླ་མ་ད་ཁ་མཁས་པོ་དགའ་ཤོག།

སྐུ་གསུམ་རང་བཞིན་དང་ལྡན་ནི་བུ་བླ་མ་ག་དང་འདུས་པའི་རེག་བྱ་དང་ནི་འུ་ནུ་མ་ཚད་པ་བླ་མ་ཡི་དམ་མཁའ་འགྲོ་བསམ་རང་བཞིན་དང་ལྡན་ནི་བུ་རང་ག་རྩ་བའི་བླ་མ་ག་དང་འདུས་པའི་རེག་པས་དང་ནི་འུ་ནུ་བདུད་དང་བ་ཧ་ཏིམ་གི་ལས་དང་ནི་ལ། སྐུ་བླ་མ་གི་ལ་འགྱོ་ལ་བླ་མ་ག་སྐུ་ཞོ་བླ་མ་གི་ལ་ན་འགྱོ་ལ་བླ་མ་ག་གསུང་ཞོ་ཡི་དམ་གི་ལ་ནི་བླ་མ་ག་ཐུགས་ཞོ་མཁའ་འགྲོ་གི་ལ་ནི་འོ་ནི་ཨ་དེ་ཀའི་རྩ་གསུམ་ཐམས་ཅད་རང་བླ་མ་ག་དང་འདུས་པའི་རེག་པས་དང་ནི་འུ་ནུ་མ་ཚད་པ། ཨ་ཏིན་བ་ཀི་སྐྱབས་སུ་འགྲོ་ནི་ཕྱག་འཚལ་ད་ཨོ་ག་དཀོན་མཆོག་གསུམ་རང་གིས་མཐའ་འདི་ནི་བུ་བླ་མ་ག་ཚང་པའི་རེད་པས་ཨ་ནི་ཀུའུ་ཁའི་པོ་ཀའི་དགེ་འདུན་དཀོན་མཆོག་གིས་ལ་ཨ་ནི་བླ་མ་ག་གསུང་ཁའི་པོ་ཀའི་དམ་ཆོས་ཨ་ནི་དམ་ཆོས་དཀོན་མཆོག་གིས་ལ་ཨ་ནི་བླ་མ་ག་ཐུགས་ཁའི་པོ་སངས་རྒྱས་ག་དཀོན་མཆོག་གིས་ལ་ན་ཨ་ནི་དཀོན་མཆོག་དཀོན་མཆོག་གསུམ་རང་གིས་མཐའ་འདི་ནི་བུ་རང་ག་རྩ་བའི་བླ་མ་ག་དང་འདུས་པའི་རེད་པས་ད་ཨ་ནི་གི་ཨོ་ལ་གང་ལྟར་ཀྱང་ནི་རང་ག་རྩ་བའི་བླ་མ་ད་གང་ཁའི་པོ་ཀའི་བླ་མ་སངས་རྒྱས་བླ་མ་ཆེ་བདེ་ཆེན་བླ་མ་དགེ་འདུན་དེ། ཀུན་གྱི་རྒྱལ་པོ་བླ་མ་ཡིན་བླ་མ་དཔལ་ལྡན་རྡོ་རྗེ་འཆང་བདག་ནི་བླ་མ་འདའ་ཁ་མཁས་པོ་གདུལ་གསུམ་གྱི་སངས་རྒྱས་བདག་ནི་བྱང་ཆུབ་སེམས་དཔའ་པ་ཐམས་ཅད་ཀྱི་སྤྲུལ་པ་ཐམས་ཅད་ཀྱི་འབྱུང་ཁུངས་ཐམས་ཅད་ཀྱི་རྒྱལ་ཚབ་ཞུ་རང་ག་རྩ་བའི་བླ་མ་གིའོ་ལ་འོ་ནད་དེ་གི་རང་ག་རྩ་བའི་བླ་མ་མཁས་པོ་གི་སངས་རྒྱས་ཐམས་ཅད་ཀྱི་སྤྲུལ་པ་གི་ལ་དྭགས་པ་ག་ཡིག་ཆེ་དང་ངེས་ཤེས་དང་དད་པ་ག་ཐུགས་ངེས་རང་ག་རྩ་བའི་བླ་མ་མཁས་པོ་གི་འདྲེན་མི་ཁེ་ལས་དང་ཞུ་ལས་འོ་ཧ་ལྕགས་སྒྲོག་ག་སྐབས་ག། ཉིད་རང་ག་རྩ་བའི་བླ་མ་མཁས་པོ་གི་དྲན་འདེགས་ཀྱིས་ཉིད་རང་གི་ཧང་ཐིན་སྐྱབས་སུ་འགྲོ་ལས་ཁེ་ལས་བདག་ཉིད་ལ། ཡ། ཉིད་འཇང་དང་འཇའ་འཁོར་ཀ་ཆོ་ག་འགྲོ་བ་རིགས་དྲུག་སེམས་ཅན་ཨེ་བག་ཐམས་ཅད་ཀྱི་རང་ལུས་ངག་ཡིད་གསུམ་ཐམས་ཅད་རང་དཔལ་ལྡན་རྩ་བའི་བླ་མ་ནན་ག་ཏན་བྷི་ཅ་གི་ལ་ན་དང་ཐི་ནུ་ཀའི་དགའ་ལྟ་ནི་སངས་རྒྱས་གོ་འཕང་མ་ཐོབ་ཀ་བར་ག་ས་ཀན། སྦྱང་དང་སྦྱ་འཁོར་དགའ་མཆོག་དགའ་འགྲོ་བ་རིགས་དྲུག་ཨ་ཡེ་སེམས་ཅན་འབགས་ཐམས་ཅད་ཀྱི་རང་ལི་ང་ཡི་གསུམ་ནན་དགའ་ཕི་བ་མ་ཚད་པ་སེམས་གདིང་ནང་གི་རང་ནི་ནན་དགའ་དང་སྐྱབས་སུ་འགྲོ་ནི་ཕྱག་འཚལ་ལྕགས་ཀྱི་ལ་དང་ནི་དཔལ་ལྡན་རྩ་བའི་བླ་མ་ནན་གྱི་རང་གི་ཉེ་བུ་སྐྱེ་བ་འདི་ནས་བཟུང་སྟེ་ཇི་སྲིད་སངས་རྒྱས་གོ་འཕང་མ་ཐོབ་ཀ་བར་ཀ་ས་གན་ཇི་སུ་བཟུང་ནི་ནན་དེད་ཀ་བག་རྩ་ལྟ་བུ་གྱོད་ལམ་ལ་ཕ་མ་གི་བག་རྩ་ཧ་འདན་དག་ཟས་ཨ་འཇགས་ཆོས་ཉིད་ལ་བདེ་དགའ་ཆོས་འོ་ག་བདག་འཛིན་ཨན་ཅ། བདེན་གཉིས་ལ་བདེ་འོ་ག་ཚིག་འཛིན་སེམས་འཕེལ་ཨ་ནི་བདག་འཛིན་ཨན་ཅ་མི་འུ་ནུ་པུ་རུ་སྐད། དྲིན་ཅན་རྩ་བའི་བླ་མ་ནན་གྱི་ན་འདེད་ཀ་སེ་དང་སེ་མོ་ཟླ་བ་ག་རང་ཐུགས་རྗེ་གི་གཟིགས་ནི་སྐྱེ་བ་ཁྱི་ནུ་ཀའི་ག་ད་ནི། རྒྱལ་བློན་ལ་སངས་རྒྱས་གོ་འཕང་མ་ཐོབ་ཀ་བར་ག་ས་ཀིན་དཔལ་ལྡན་རྩ་བའི་བླ་མ་ནན་གྱི་སྙོམས་རྗེས་སུ་གཟུགས་ནི་ནན་གྱི་བདག་འཛིན་ཨ་ལི་རེ་བ་འུ་དུ་ན་དང་ནི་རང་གི་སེམས་གདིང་ནང་གི་སྨོ་ལམ་འོ་ནི་ད་པེ་ཁེ་ལེ་ན་སྐྱབས་འགྲོ་བ་ཚིག་ག་གབ་ག་ཞུ་ཁེན་མ་གི་དུ

དང་ནི་རང་དང་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་ལ་དབོམ་ལྡན་དཀའ་ངལ་དང་ཧ་ཡང་སྡུག་བསྔལ་མཁས་པ་ཐུགས་བསམ་བཞེས་བ་ཕུར་སྐད་ན་ཚད་ལས་བརྒལ་བ་ག་ཐུགས་བསམ་མཁས་པོ་གི་གཞན་དང་ནི་འོ་ན་ཚིག་ཚ་ཧང་ཐུགས་བསམ་བཞེས་ལས་ཁེ་ལས་ཡ་ཉལ་ཡ་ནི་འོམ་བྱེད་ཀྱི་འུ་ཐ་བུ་དཀའ་ངལ་དང་སྡུག་བསྔལ་ནང་ག་འཆོལ་བ་ག་མ་འགྱུར་ནམ་མཁའ་དང་མཉམ་པའི་སེམས་ཅན་པ་ཐམས་ཅད་འཁོར་བ་སྡུག་བསྔལ་གྱི་བྲེལ་ནི་གོལ་ལམ་དང།

དཀར་དམར་མདངས་ལྡན་ཞི་ཁྲོའི་ཉམས། པད་ཞྭ་གསང་ཕོད་ཆོས་གོས་དང། ཟ་འོག་བེར་སྨུག་བརྗིད་པར་གསོལ། ཕྱག་གཡས་རྡོ་རྗེ་རྩེ་ལྔ་དང། གཡོན་པས་བྷནྡྷ་ཚེ་བུམ་བསྣམས། གྲུ་མོ་གཡོན་ན་ཁ་ཊྭཾ་འཆང། རྡོ་རྗེའི་སྐྱིལ་ཀྲུང་དང་བཅས་ཏེ། སྐུ་གསུང་ཐུགས་ཀྱི་དཀྱིལ་འཁོར་ལས། རྩ་གསུམ་ཆོས་སྲུང་རབ་འབྱམས་ཀུན། འཕྲོ་འདུའི་གཟི་བྱིན་ལམ་མེ་བ། མངོན་སུམ་བཞིན་དུ་བཞུགས་པར་གྱུར། དང་ནི་གི་བ་ལ། འོད་དུ་ཞུ། གུ་རུ་རིན་པོ་ཆེ་ཀ་བསྟན་དགེ་ཀ་སྙོམས་རྩ་ཚིག་གི་ཡོ་ལ་ད་ནི་ཞུ་ལས། སྙོམས་མོ་ཧ་ཚིག་རེ་རེ་ཀ་སྒྲོས་ཤེས་མཁས་པོ་ཀས་མ་ཞུན་དང་དེ་གཉིས་པོ་ཅི་བདེན་མདོར་བསྡུས་ནི་ཨ་ནི་རྡོག་རྡོག་ཨ་ནི་དུར་ཞུན་བི་བི་ན། ཨ་ནི་འོམ་རང་དང་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་རང་སྤང་དང་དུར་ཀ་ཨ་ནི་ལང་མ་བྱ་མེ་འོམ་དེ་མི་འོ་མེ་དུག་སམ་ནི་འོ་ན་ཀ་རྡོབ་དང་ཀ་ཨ་ནི་འབར་སྣང་ཀ་ཁམས་ཀ

བཟོ་ལྟ་ཤོ་གུ་རུ་རིན་པོ་ཆེ་ལ་བཟོ་ལྟ་ནང་ག་ངོ་བོ་ཤོ་རང་དེད་ཀ་རྩ་བའི་བླ་མ་མངོན་སུམ་དུ་གི་བ་ཧེ་བསྒོམ་པའི་ཁས་ལེན་ན་ཁེན་མ་མེད་རང་ག་རྩ་བའི་བླ་མ་དང་གུ་རུ་རིན་པོ་ཆེ་ཁེ་པོ་སོ་སོ་ཨ་ནི་བསྒོམ་པའི་མང་བ་ན་རྩ་བའི་བླ་མ་ད་ད་ཟེ་མོང་ཐབས་ཟེ་གི་ལ་གུ་རུ་རིན་པོ་ཆེ་ད་ཕྱི་ལུགས་གི་ལ་ཨ་ནི་བསྒོམ་པའི་མང་བ་རང་ག་རྩ་བའི་བླ་མ་རོག་རང་གུ་རུ་རིན་པོ་ཆེ་སྐུ་ངོ་གི་ལ་དང་ནི་བཟོ་ལྟ་ཁེ་པོ་ཁེ་གུ་རུ་རིན་པོ་ཆེ་ག་བཟོ་ལྟ་ཨ་ནི་ངོ་བོ་རང་དེད་ཀ་རྩ་བའི་བླ་མ་གི་བ་ག་ཨ་ནི་ནི་འོ་ན་ཉི་མ་དང་ཟླ་བ་དུ་ང་ཤོ་ར་མ་རྩ་བའི་བླ་མ་གུ་རུ་རིན་པོ་ཆེ་ཟོབ་ད་གའ་ཐུགས་ངེ་ཡ་ཉེ་བཞུགས་པ་ག་ཉེ་བསྒོམ་པའི་ཁྱད་ལས་ད་ཉེ་ཞུན་ཆ་ན་ཁེན་མ་གི་འདུག་ངོ་བོ་ཤོ་རྩ་བའི་བླ་མ་གི་བ་རྣམ་པ་ཟོབ་ད་ཤོ་གུ་རུ་རིན་པོ་ཆེ་གི་བ་ག་ཉེ་བསྒོམ་པའི་ཁྱད་ལས་ན་ཁེན་མ་གི་འདུག་ཉེ་གུ་རུ་རིན་པོ་ཆེ་གི་བ་ཤོ་ཟོབ་ད་ཧང་དོ་ཅའི་དང་ནི་ལ། ཉེ་གུ་རུ་རིན་པོ་ཆེ་ག་ཟོབ་ད་ཤོ། ཉེ་ཞབས་ཁེ་པོ་གའི་རྡོ་རྗེ་སྐྱིལ་ཀྲུང་ག་ཉེ་བཞུགས་པ་ཅན་གི་བ་ལ

ཨོམ་དེའི་མཐུག་ཙམ་ཞེ་བ་མེད་ནི། འུ་ནུ་པུ་རུ་སྐད་ནང་ཨོ་མ་རང་གི་གོ་ཐོག་རང་ག་རྩ་བའི་བླ་མ་དང་གུ་རུ་དབྱེར་མེད་གོ་ཐོག་ནི་ཨོམ་རང་ག་རྩ་བའི་བླ་མ་ཡིག་བེམ་ཨོམ་གུ་རུ་ཡིག་བེམ་འུ་ནུ་གུ་རུ་རིན་པོ་ཆེ་ག་རང་གིས་མཐའ་འདས་གནས་བུ་དུས་གསུམ་ག་སངས་རྒྱས་པ་ཐམས་ཅད་རོ་ག་དང་བསྡུས་པ་ཆ་དང་དགེ་བ་ལ་དཀོན་མཆོག་གསུམ་པོ་རོ་ག་བསྡུས་པ་ཆ་བླ་མ་ཡི་དམ་མཁའ་འགྲོ་རྩ་གསུམ་པོ་རོ་ག་བསྡུས་པ་ཆ་གང་ལྟར་བྱང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་རང་རོ་ག་མ་ཚང་པ་དང་རང་རང་མ་འཆའ་རོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀ་སྤྲུལ་པ་ཐམས་ཅད་ཀ་འབྱུང་ཁུངས་ཐམས་ཅད་ཀ་རྒྱལ་ཚབ་བགྱིད་ལ་ནི་རྟག་པ་ག་ནི་རང་གི་ཡིད་ཆེས་དང་དད་པ་དག་སྣང་མཁན་པོ་ག་གཤེགས་པའི་རས་པ་ཨཱ་ལི་ཁེ་ལི་དག་གིའོ་ལ་རང་གི་གོ་བརྡ། རིན་པོ་ཆེ་ག་དད་པ་དང་དག་སྣང་མཁན་པོ་གའི་འུ་འདྲ་བོ་བསྐལ་པའི་ཁེ་ལི་དག་ནི་གིའོ་ལ་མཁན་མ་མེ་ཡ་ནི་ཨོམ་གུ་རུ་རིན་པོ་ཆེ་རང་གིས་མཐའ་འདི་ནི་བོ་རང་གི་གོ་བརྡ་གུ་རུ་རིན་པོ་ཆེ་གའི་གསུང་ངོ་ངོ་བོ་ལང་མཆོག་དོ་ཨ་ནི་བསྒོམ་པའི་མང་པ་ཨེ་ཐན་གསུང་ངོ་ག་ལུས་སྤུ་དོ་ཨ་ཤ་དང་ཁང་དང་ཡིད་དང་ཆུ་སེར་དང་བློ་གོ་ཆིན་པ་བག་མཆོག་དོ་ཨ་ནི། འོམ་ཆང་རང་ས་དང་རླུང་གིས་བྱེད། ཐོག་ཐོག་ཨ་ནི་སྐུ་མདོག་ཐོར་བུ་བསྒོམ་པའི་མང་པ། མིང་གི་ཤོ་ཁྲ་བླ་མས་ཨ་ནི་དབུ་ཅན་གུ་རུ་རིན་པོ་ཆེ་སྐུ་ངོ་རང་ཤོང་བུ་ཤོག་པ་བ་ཞལ་སྟེ་བུ་སྲུང་མའི་ལྕགས་ཁ་བ་ནམ་བཟའ་བག་ཐམས་ཅད་རང་འབྲེང་མ་ཨ་བ་འོད་ཟེར་བག་ཐམས་ཅད་རང་གླེགས་ས་བ་ཨ་ནི་ཤར་བ་འོད་ཟེར་བག་ཐམས་ཅད་རང་སེ་ལེམ་ལེམ་ལེམ་ལེམ་ཨ་ནི་འབྲེང་མ་ཨ་བ་རྒྱལ་ཉི་ཤོ་མིང་ག་ངོ་བོ་རང་བཞུགས་པ་ད་བ་ཨ་ནི། དེ་གཉིས་པོ་འོམ་ཆང་རང་རེ་ཁ་དེ་ནས་དགོད་དགོད་ནི་ལ།

ནི་ཐུགས་ཀར་ཧཱུྃ་སྔོན་པོ་དང་ནི་ལ་གུ་རུ་རིན་པོ་ཆེ་ག་འོམ་སྙམ་ཞེ་བསགས་ཀྱི་མ་བཞིན་དང་ལྡན་ནི་ལ་སྙོམས་མཐིང་ལུམ་མཆོག་བ་ག་སྟོབས་དང་ཞུ་བརང་སྟོང་གི་ལ་མི་འོམ་བརང་སྟོང་ཐབས་ཟད་ག་སྙོམས་ནི་གི་ཧཱུྃ་ཡི་ཡི་གི་ཧཱུྃ་གེ་པོ་གི་ཡིག་གླུ་འོག་ཏུ་ཡོད་ཟེར་རང་ཧ་ཡང་འོམ་ལ་ཡིག་གླུ་ལེགས་ས་བ་འོ་ཤར་བ་འོག་ཏུ་མཆོག་བ་ག་ཡི་གི་འོམ་ཨ་ཧཱུྃ་འུ་ནུ་བསམ་གེ་པོ་གེ་གེ་ལམ་སྤྱི་བོར་འོམ་དཀར་པོ་མགྲིན་པར་ཨ་དམར་པོ་ཐུགས་ཀར་ཧཱུྃ་སྔོན་པོ་དང་ནི་ཡི་གི་བསམ་གེ་པོ་ཡོད་ཟེར་རང་རང་རང་རང་རང་ག་ཁ་དོག་དང་མཐུན་མ་ག་ཡོད་ཟེར་ཤར་བ་འོ། ཨ་ནི་ལེགས་སོ་ཐུར་དཀོན་པོའི་ཁྱེད་ལས་ད་གི་ཡོད་ལ། ཉི་ཤུ་འུ་ནུ་གུ་རུ་རིན་པོ་ཆེ་ག་ད་ནི་ཡིད་ཆེས་དང་དད་པ་ཁད་པོ་གི་སྐད་ནི་ཐེ་རི་བ་རི་རང་ཨོམ་གི་ནི་ལ་བྱང་དང་རྒྱ་འཁོར་ཀ་ཆོ་ག་སེམས་ཅན་བག་ཐམས་ཅད་རང་ཤི་ནི་འུ་ནི་བུ་ན་རང་ཁྱིན་མི་ན་དག་པ་ག་ཨོམ་དཔེར་ན་འོག་ཙ་ཟེ་མུང་གི་ཨ་ཕ་དང་ཨ་མ་ག་ཧབ་ཐུར་ལོ་ཏི་ཨན་ཅ་ཡིད་ཆེས་ཨན་ཅ་འུ་ནུ་པུ་རུས་ཀིན་རང་ག་རྩ་བའི་བླ་མ་ན་རང་ཁྱིན་མི་དང་ནི་སྐྱིད་ནི་བུ་སྡུག་ནི་བུ་ཤི་ནི་བུ་ཆོས་ནི་བུ་གི་ཡོད་ལམ་ལ། སྙོམས། ནན་ཡང་མཁྱེན་མི་སྣང་དང་ནི་སྐྱེ་བ་ནས་ཇི་སྲིད་སངས་རྒྱས་གོ་འཕང་མ་ཐོབ་ཀྱི་བར་དུ་ནན་གྱིས་རྗེས་སུ་བཟུང་མི་རེག་པ་འོ་དོ་ན་མཆོག་དང་ཐུན་མོང་གི་དངོས་གྲུབ་བག་ཐམས་ཅད་ལ་ནན་གྱིས་གནང་ཞོ་ན། དང་ནི། བློ་གཏད་དང་ཡིད་ཆེས་ག་ཐུང་ངེ་ཨ་ནི་ཉི་ཤུ་ནི་འོ་མ་ཧང་འདོན་མི་ཨ་བདག་ཐ་འདི་ནི་ལ། བཅུ། བླ་མ་ཡི་དམ་མཁའ་འགྲོ་གཤེགས་ཉི་ཟླ་པདྨའི་གདན་ལ་བཞུགས། ལུས་ངག་ཡིད་གསུམ་གུས་ཕྱག་འཚལ་ཕྱི་ནང་གསང་བའི་མཆོད་པ་འབུལ། ཉམས་ཆག་སྡིག་སྒྲིབ་མཐོལ་ཞིང་བཤགས་གསང་སྔགས་སྒྲུབ་ལ་རྗེས་རང། སྨིན་གྲོལ་གསང་སྔགས་ཆོས་འཁོར་བསྐོར། མྱ་ངན་མི་འདའ་བཞུགས་སུ་གསོལ་སྙིང་པོ་སེམས་ཅན་དོན་དུ་བསྔོ་ཡང་དག་རྡོ་རྗེའི་དོན་རྟོགས་ཤོག་ད་ག་འགྱེད་པོ་གའི་མདོས་གནང་ཤོ་ད་ཞུ་ལོ་ཨོ་ད་ག་མིང་ཤུ་ནི་ཡན་ལག་བཅུ་པ་ནི་བ་ཡེག་པའི་ཡན་ལག་བདུན་པ་ནི་བ་ཡེག་པའི་ཨོ་ཧ་ཤོ་ཡན་ལག་བཅུ་པ་ནི་ཏིག་དང་བཅས་པ་ནི་གསུང་ཐོག་ལ

སྙི་འོ་ནི་ཀྱི་བཛྲ་གུ་རུ་བྲག་ནི་བྲག་ནི་རང་འུ་འདྲ་བོ་ཐུགས་བསམ་ཞེས་ནི་སྙི་འོ་ནི་ཀྱི་རང་ང་ལུས་སུ་ག་ལས་ངན་སྡིག་སྒྲིབ་པ་ཐམས་ཅད་རང་དག་ཆུབ་འདས་སྐྱེས་ཞོ་ནི་ཞོ་ནི་འོ་ནི་ཀྱི་བླ་མ་ག་གུ་རུ་རིན་པོ་ཆེ་ག་སྐུ་གཟུགས་ཀྱི་གདོང་དང་ཡེ་ཤེས་ཀྱི་བདུད་རྩི་བག་ཐམས་ཅད་རང་རང་ང་ལུས་སུ་ག་སྦོ་ཏྲོལ་ནང་ག་རི་ཕུག་མ་དང་བ་ལྟེམ་ལྟེམ་ཕུག་མ་ག་ཐུགས་བསམ་བཞེས་ལས་ཀྱི་ལས་ནི་འུ་ནུ་ཞོ། ནི་བ་ནི་གའི་རི་བྷུ་མ་དོ་ཨོ་དྷོ་ཤི་གི་ལ་ན་མ་འགི་བ་ནི་གུ་རུ་རིན་པོ་ཆེ་ག་མཆོག་དང་ཐུན་མོང་ག་དངོས་གྲུབ་བག་ཐམས་ཅད་ཀི་རང་བྱང་ག་ལུས་བུ་དང་ལི་ང་ཡི་སུ་བ་ཐམས་ཅད་ར་ཏེམ་གིན་བྷུ་མ་ན་དག་པ་ག་བྱ་ག་ནི་ལུས་བུ་བུ་ནི་སྐུ་ཡི་བྱིན་གྱིས་བརླབས་པ་ན་ནི་བ་ནི་གའི་ཧ་ཡང་བམ་ལ་བྱ་ག་ངག་བུ་ནི་གསུང་ག་བྱིན་གྱིས་བརླབས་པ་བྱ་ག་སེམས་བུ་ཐུགས་ག་བྱིན་གྱིས་བརླབས་པ། བདག་ནི་གང་བདག་ཅག་གུ་རུ་རིན་པོ་ཆེ་ག་མཆོག་དང་ཐུན་མོང་གི་དངོས་གྲུབ་མ་ལུས་པ་ཐམས་ཅད་རང་རང་གི་ནོངས་པའི་རལ་པ་ན་བཏགས་པ་ག་ནི་འུ་ད་བུ་ཐུགས་བསམ་ཞེ་འོ་ག་ཐུགས་ངེ་ཨ་ནི་ནོ་ནི་གུ་བན་ཛ་གུ་རུ་གད་པོ་བྲང་ཆུ་ནི་ནི་བན་ཛ་གུ་རུ་གད་པོ་ཧབ་དོར་བྲག་ནི་བུ་བྲང་ཆུ་ནི་བྲག་ཆུ་མི་ག་ག་བཀའ་ཤོ་ནི་ཤོ་ནི་ཧང་དོན་མི་ཁེ་ལས་ད་ད་འདི་ནི་ལ་བླ་མའི་གནས་གསུམ་འབྲུ་གསུམ་ལས་འོད་ཟེར་རིམ་དང་ཅིག་ཅར་འཕྲོས། བདག་གི་གནས་གསུམ་ཐིམ་པ་ཡིས་དབང་བཞི་ཐོབ་ཅིང་སྒྲིབ་བཞི་དག་ལམ་བཞི་སྒོམ་པའི་སྣོད་དུ་གྱུར་མཐར་ནི་རང་ཐིམ་དབྱེར་མེད་ངང་བློ་འདས་ཆོས་སྐུའི་རང་ཞལ་བལྟ། བདག་ལ་བན་ཛ་གུ་རུ་ཐམས་ཅད་བསྒྲགས་ཆུ་འདེ་ཀེ་ཤོ་ཉི་ཤོ་ནི་ཨོ་རྒྱན་གུ་རུ་རིན་པོ་ཆེ་ག་ཐོ་ལ་ཧ་ཡང་འོམ་ལ་སྤྱི་བོ་རུ་ག་འོམ་ཏེ་ཡི་གེ་ཨ་དཀར་པོ་དུར་གོབ་ཐོག་ཅམ་འོ་ནད་གདོང་དང་ཡི་འོད་ཟེར་སྦ་ལིང་མི་དུར་འཕྲོས་ནི་རང་ག་ཧ་ནི་དཔའ་སྟོང་ག་དང་ཐིམ་མ་ག་ཐུགས་བསམ་བཞེས་ལས་ཀྱི།

དེ་ཡི་ས་ལ་འགོད་པར་ཤོག། བདག་ནི་སྙི་ཧོ་ནི་བསྔོ་བ་བ་ཚིག་ཤོག་འུ་ཐུག་གེ་ལ་ཉི་ཤོག་བསྔོ་བ་འུ་ཐུག་ཚིག་གེ་པོ་གེ་དོན་ད་ཉི་ཤོག་སྨོན་ལམ་ཧང་ཏར་པེ་ཁེ་ལེ་རྟགས་དང་ལྡན་ནི་ལ་ཡ་ནི་ཨོམ་ཇི་ཐི་ནོང་ཨོ་རྒྱན་གུ་རུ་རིན་པོ་ཆེ་གེ་པོ་གེ་སྒོབ་ནི་བན་ཛ་གུ་རུ་བྲག་ཐ་བ་ག་དགེ་བའི་རྩ་བ་སྣ་མི་ས་མི་ལེགས་བུ་ཐུར་བཅག་བདག་ནི་དཀོན་མཆོག་གསུམ་ག་ཐུགས་རྗེ་དང་སྙི་བ་ནས་བྱང་ཆུབ་སེམས་དཔའ་བ་ཀ་བྱིན་རླབས་སྙི་བ་ནས་ཀྱི་ཆོས་ཅན་གྱི་བདེན་པ་ཆོས་ཉིད་ཀྱི་བདེན་པ་རྟེན་འབྲེལ་བསླུ་བ་མེད་པ་སྟོབས་དང་བདག་གི་ལྷག་བསམ་རྣམ་དག་ག་སྟོབས་ཀྱིས་ཨ་ནི་ཨུ་ནུ་དགེ་བའི་རྩ་བ་ཁད་པོ་ཁད་ན་མེད་ས་མེད་ག་འཆི་བསླུ་རིག་ལས་རེ་བ་ཨོ་དུ་དང་ནི་ཨུ་ནུ་དགེ་བའི་རྩ་བ་འཆི་བསླུ་རིག་དེ་ཀའི་ཨུ་ནུ་དགེ་བའི་རྩ་བ་ག་སྟོབས་ཀྱིས་ནི་དཔལ་ལྡན་རྩ་བའི་བླ་མ་འཁོར་དང་བཅས་པ་ཐམས་ཅད་རང་སྐུ་ཚེ་ཞབས་པད་བརྟན་ཐུགས་ཀྱི་བཞེད་དོན་ཐམས་ཅད་མ་ལུས་པ་ལྷུན་གྱིས་འགྲུབ། རྒྱལ་བློན་ལ། སྐྱེ་བ་ནས་ཇི་སྲིད་སངས་རྒྱས་གོ་འཕང་མ་ཐོབ་ཀྱི་བར་དུ་རྗེས་སུ་བཟུང་མཆོག་དང་ཐུན་མོང་གི་དངོས་གྲུབ་དཔག་ཐམས་ཅད་ལ་གནང་ནས་དུས་དང་རྣམ་པ་ཀུན་ཏུ་དམ་པའི་ཆོས་ཀྱི་འཁོར་ལོ་བསྐོར་བའི་རས་པ་ཨོ་དོ་ན་དང་ནི། མ་ཚད་པར་རང་གི་གྲུབ་མཐའ་འོ་ག་དགེ་བའི་རྩ་བ་བརྟེན་ནས་སྣེ་བ་ནས་ཀྱི་སངས་རྒྱས་ཀྱི་བསྟན་པ་ཐམས་ཅད་དར་ཞིང་རྒྱས་ནས་ཡུན་རིང་དུ་གནས་པའི་རས་པ་ཨོ་དོ་ན་དང་ནི་ལུང་པ་ཐམས་ཅད་ཆར་ཆུ་དུས་སུ་འབབ་ལོ་ཕྱུགས་རྟག་ཏུ་ལེགས་འབྱུང་བ་བཞི་གི་གནོད་པ་དཔག་ཐམས་ཅད་ཞི་ལས་རས་པ་ཨོ་དོ་ན་དང་ནི་འོ་ནི་ནང་སྐྱེས་བུ། ནི་འགྲོ་བ་རིགས་དྲུག་སེམས་ཅན་པ་ཐམས་ཅད་ལ་ཕྱིའི་རྐྱེན་དང་བར་ཆད་ནད་དང་ན་ཚ་ནང་གི་ལས་དང་ཉོན་མོངས་གསང་བའི་སྡིག་པ་དང་སྒྲིབ་པ་བག་ཐམས་ཅད་རང་སྦྱངས་ཤིང་བདག་ནི་གཡོ་ལམ་ལ་སྨྱོ་ནད་ཀྱི་གནས་སྐབས་འགའ་རང་རང་བསམ་པའི་དོན་བག་ཐམས་ཅད་འགྲུབ་ནས་མཐར་ཐུག་ཏུ་ཕུན་སུམ་ཚོགས་པ་ལྔ་ཡི་སྒོ་ནས་སངས་རྒྱས་གོ་འཕང་ནོངས་པའི་རལ་པ་ཨུ་དུམ་ནཱ་ད་ནི་འཇའ་ག་དགེ་བའི་རྩ་བ་ཟན་མོང་ཐུར་གྱི་གཉིས་པོ་དཀོན་མཆོག་ག་ཐུགས་རྗེ་དང་ཆོས་ཅན་གྱི་བདེན་པ་ཆོས་ཉིད་ཀྱི་བདེན་པ་རྟེན་འབྲེལ་བསླུ་བ་མེད་པ་སྟོབས་ཀྱིས་ནི།

སྐྱབས་འགྲོ་ག་སྐབས་ག་རོག་ཐིག་གིས་ཚིག་དོན་མེད་དཔེ་ཆ་སེ་ཧན་བ་གི་རང་གི་ཚིག་དོན་མེད་མར་ནེ་བུ་ཐུགས་བསམ་བཞེས་ཐང་ཁད་པོ་གི་རྗེ་འོམ་ལྡན་ཞུན་བྷི་བ་མེ་ཝུ་ནུ་བྷྲོ་སྐིན་ཐུགས་བསམ་བཞེས་སེམས་བསྐྱེད་ག་སྐབས་ག་རོག་ཐིག་དཔེ་ཆ་སེ་ཧན་བ་གི་ཚིག་དོན་ནི་ཐུགས་བསམ་བཞེས་ལི་ནེ་ཚིག་མ་དོན་ཁན་བ་གི་དྲའི་རིགས་ཐུགས་བསམ་བཞེན་གང་ཏི་འགྲིག་པའི་ཞུན་ཆ་ནི་གུ་རུ་རིན་པོ་ཆེ་བསྟན་སྐྱིད་ག་སྐབས་ག་རང་གིན་ཐ་འདི་ནེ་བུ་བསྟན་སྐྱིད་ག་ཚིག་དོན་མེད་སེ་ཧན་བ་གི་དོན་མེད་དོན་མེད་མ་སེ་ཧན་བ་གི་ཐུགས་བསམ་འོ་ནན་བཞེས་ཐམས་ཅད་རང་ཚང་པེ་རེད་བྱ་ཞུན་ཆ།

མཁན་མ་གི་འདུའོ་ནི་ཨ་དེ་ཀི་ནི་ནས་བག་ཐམས་ཅད་ལ་ཐུགས་ཕ་མའི་མ་ཁེ་ལ་ནི་ཚིག་དོན་མེད་མ་ཁེ་ང་རང་དེ་དང་དེ་ནི་བུ་ཐུགས་བསམ་བཞེས་ཐང་ཁེ་པོ་ཇི་འོམ་དེ་ཞུ་ཨ་པུ་རུས་ཀི་ཐུགས་བསམ་གཙང་གཙང་བཞེས་ནི་བན་ཛ་གུ་རུ་བསགས་གནང་ཞུ་བསྟན་དེ་རང་འགྲིག་པའི་དང་ནི་ཞུན་ཅང་ནི་འུ་ནུ་བུ་ནི་ཇིས་ཀི་བློ་བྲིས་ཀི་ཅོས་ནི་བྱ་ག་རྣམ་རྟོག་གི་ཞུན་ཐོག་ཐུར་ཧང་རང་མང་གི་ཆོས་ཐམས་ཅད་ག་རྩ་བ་ཞུ་སེམས་ཀི་ལ་སེམས་བུ་སེམས་མནོག་བསམ་བཏང་ཐང་ཐུར་ག་དང་ནི་ཐུགས་པའི་དང་ནི་རྒྱོ་ལམ་ལ

ངས་ཚེ་དཔོན་གྱི་ཐུགས་བསམ་གཞན་བཅོལ་བའི་ཕྱག་ལས་མང་པོ་དུ་ཆོ་ཝན་བི་ཟི་ཨན་གྱི་བཞུགས་ཁང་སོགས་འོངས་པ་ཀྱི་ཐུགས་བསམ་གཞན་བཅོལ་བས་ན་ཡ་ཀོ་རྟ་གི་ཨོམ་སྤང་ཐང་གའི་དགུ་གཟུགས་ནི་ར་ནོག་སམ་མི་ལའི་ལ་སྤང་ཐང་བུ་ནོག་སམ་དྭངས་མ་འགྲིག་པོ་མ་ལ་ཨོམ་ཅང་རི་བོང་ཐམས་ཅན་ཅང་ཆོ་བ་ནོག་སམ་མི་ལའི་སྟེ་ཨོ་དི་ཚི་ཆིན་མེ་ཨའི་བག་ཏི་ཨུ་མདའ་བུ་དག་ཏི་ཏི་ཐུགས་བསམ་གཞན་བཅོལ་དུ། གུ་རུ་རིན་པོ་ཆེ་རང་སྒོ་བསྟན་འདི་གནས་བུ་གུ་རུ་རིན་པོ་ཆེ་ལྟེ་བུ་ནི་ནང་གི་གཤོངས་ཐམས་ཅན་ཤོག་པོ་ཨོ་དི་ན་བཟའ་ཐམས་ཅན་འགྲེང་མོ་ཨོ་དི་འོད་ཟེར་ཐམས་ཅན་འགྲེང་མོ་ཨོ་དི

པོ་ཆེ་གི་ཧན་ཏིན་སྲུང་མ་བྱས་ཏེ་ནི་ཁ་ཡེངས་མ་དེ་བན་ཛ་གུ་རུ་བགྲང་ཨ་སྲུང་མ་བྱ་ནུ་ཝང་ཁེ་པོ་གི་སྡེ་བ་ཨ་ནི་མ་དེ་བན་ཛ་གུ་རུ་ཁེ་པོ་ཧབ་ཏུ་བགྲང་པའི་རེ་བ་དུ་བགྲང་བྱུག་ཨ་ནི་སྲུང་མ་བྱ་ན་ཁེན་མ་གི་དུ་ནའི་ཕྱག་ལས་ཆོ་གྷན་བ་ཀི་རང་གིན་ཐ་འདེ་ནི་བུ་དུས་ཚེ་མ་ནོང་པི་ལ་ན་ཨོམ་ལ་ནང་ཀ་དེ་ནི་ཏན་ཁེམ་ཐ་ཡེངས་གུ་གཟུགས་ནི་རང་རིག་པ་སྒྲིབ་ཆོ་ལ་ཁེ་ལ་ཨེ་ལ་དི་ཚི་རང་མ་ལ་ཏན་ཐུགས་བསམ་བཞེས་ནི་གུ་རུ་རིན་པོ་ཆེ་ཁེ་པོ་བསྒོམ་པི་ཁ་ཐུབ་མ་དེ་བན་ཛ་གུ་རུ་བགྲང་པི་ཁ་ཐུབ་མ་དེ་ད་བཞུད་ལས།